ད་བསྡུ་བའི་དུས་ལ་ག་སོང་ང་ཚོ་དེ་བས་རྩ་གསུམ་ཨེ་མ་མ་ནང་རེའམ་བཤད་ཡག་ཆེ། དེ་རླུང་དབུ་མར་ཞུགས་ཞུགས་གནས་ཐིམ་གསུམ་བྱེད་ཡག་དང། དབང་ད་དེ་འདྲི་བར་བྱེད། ད་བསྡུ་ནས་སྒོམ་པ་དེ་ལ། སྒོམ་པ་བདེ་བ་བཏང་ནས་སྟོང་པ་བསྒྲུབས། རླུང་དབུ་མར་བསྡུས་ཚར་ནས་ཨེ་ནས་སྒོམ་ཡག་དེ་ལ། ལུས་ལ་གནས་པའི་བདེ་བ་བསྒྲུབ་པ་སེམས་ལ་གནས་པའི་སྟོང་པ་བསྒྲུབ་པ་གཉིས་བྱེད། གཉིས་བྱེད། དང་པོ་དེ་རླུང་དབུ་མར་བསྡུ་ནི། ན་ནི་འདི་རེད་པ། དང་པོའི་རྩ་གསུམ་གསལ་བཏབ་རྩ་རོ་རྐྱང་གཉིས་དང་དབུ་མ་བྱས། མང་བས་དེ་ནི་རང་ཡིད་དང་བཅས་པ་པས། འཇའ་ཡལ་བ་ལྟར་བསམས་ནས། དབུ་མའི་ཡར་སྣེ་སྤྱི་བོ་ནས་མར་ཁ་གུག་ནས་སྨིན་མཚམས་སུ་ཟུག། དེ་བུ་ག་ཧ་ཡང་བྱས།

སྤྱི་བོ་རྩ་དབུ་མའི་མར་གུག་འདི་ཡོད་རེད་གུག་ས་དེ་མཚམས་རེད་འགྲོ་ད་གུག་ས་འགོ་དེ་སླེབས་སོང་དེ་མར་ཁ་སྦུབ་དེ་ས་གསང་གནས་བར་དུ་ཡོད་རེད་དེ་ཡོང་ཡིན་ཙང་གུག་ས་དེ་སླེབས་སོང་ནས་སྤྱི་བོ་གུག་མཚམས་ནས་ད་ཡོང། བདེ་ཐང་དེ་སྔོན་པོ་དེ། ནི་རེད་པ། མདུན་དུ་ཕྱོགས་ནས་ང་ད་རེ་དགོངས་སོང།

ད་གནས་སོ་སོ་ཅུང་ཟད་ངལ་གསོ་བྱེད་དགོས། སྐྱ་ཆུར་བཅས་ཡོང་ནས་རིམ་པ་སླེབས་དུས་ཏོག་ཙམ་བསྡད་དགོས་རེད། དཔེར་ན་ཆུ་ཞལ་ལ་མར་མ་ཆུ་འདྲ་བ་ཅིག་བྲིས་པ་བརྒྱ་སོགས་ནས་ཆུ་ཆེན་པོ་མེད་པ་ཅིག་ཡོང་ན་ཆུ་དེ་ཆུར་ཡོང་ནས་ཀོང་ཀོང་འདྲ་བ་སླེབས་ས་ཡོད་ས་ཏོག་ཙམ་འཁྱིལ་བསྡད་གི་རེད། ཡང་གཅིག་ཤོག་འགྲོ་དུས་མགྱོགས་པོ་འགྲོ་གི་རེད་འགྲོ་ས་ག་ཡོད་ལབ་དེ་ཡོད་བཟོ་འདྲ་བོ། ད་ཁོ་ཡོང་པའི་སྐོར་དུས་མ་ཡོང་ནས་ངལ་གསོ་རྒྱག་དགོས་ཡག་ག་རེ་རེད་ཟེར་ན། ཅེས།

འོད་ཟེར་དེ་གིས་པའི་འཇའ་འོད་ལྟ་བུ་འོད་ཅིག་འཕྲོས་ནས་ཨེ་གནས་པའི། རྩ་ནང་ལོག་མར་འཕྲོས་རྩ་དེ་བས་འོད་ཀྱི་རང་བཞིན་དུ་གྱུར། དེ་ག་ན་གཡོ་མགོ་ལུས་ཨེ་གནས་ལུས་ཀྱི་སྟོད་ལུས་ཀྱི་བར་ལུས་ཀྱི་སྨད་ལ་སོགས་པ་རིམ་པ་བཞིན་དུ་འོད་དེ་གིས་ཕོག་ནས་འོད་ཀྱིས་རེག་པ་ཙམ་གྱིས་གང་ག་ཕོག་པའི་རང་རང་གི་པའི། རྡུལ་ཕྲ་དེ་དེ་ག་དེ་ཡིན་པ་ལ་པའི་ཡིན་གྱི་འཇའ་འོད། པའི་འོད་རང་ལ་གྱུར་ནས་འཇའ་འོད་ལ་གྱུར་འཇའ་འོད་ཁ་དོག་ལྔ་ལྡན་དུ་གྱུར་སོང་བསམ་པར་བྱས། དེ་ནས་ཕར་ཕྱི་ལོག་ལ་སྤྲོས། རྒྱ་ཆེར་ཆེར་ཆེར་ཆེར་སྤྲོས་རང་གི་གནས་ཁང་དེ་བ་འོད་ལ་གྱུར་དེ་ནས་ཕར་འགྲོ་ལུང་པ་དང་དེ་བ་རྩིག་པ་དང་རི་དང་ནགས་ཚལ་དང་ཤིང་དང་བཅུད་ཀྱི་སེམས་ཅན་དང་ཚང་མ་འཛམ་བུ་གླིང་དང་སྟོང་གསུམ་གྱི་སྟོང་ཆེན་པོ་སྒང་ག་ལ་འཇའ་འོད་ལ་ཕར་གྱུར།

ཐོག་ལས་དེའི་རོ་ཅིག་རེད། དེ་འགའ་ཞིག་གིས་འཇའ་ལུས་འགྲུབ་པ་ཟེར་འཇའ་ལུས། འཇའ་ལུས་ཟེར་མཁན་དེ་ག་འདྲས་རེད། འཇའ་ལུས་ཟེར་དུས་པའི་ཕུང་པོ་འཇའ་ལུས་སུ་ཡལ་ནས། ཕུང་པོ་རགས་པ་ཁམས་ཀྱི་དྭངས་མ། རགས་པ་རགས་པ་ཟད་དྭངས་མ། དྭངས་མ་ཕར་ཟད་རགས་པ་སྐྲ་དང་སེན་མོ། དེ་འདྲས་བཞག་ནས་ཨ་ནི་བའི་སྐུ་གཟུགས་མེད་པ་བྱས་དག་པ་མཁའ་སྤྱོད་ཞིང་ཕེབས་སོང་རེད་ཟེར་དེ་འདྲས་ཡོང། ཡོང་དུ་བ་ཅིག་ཅིག་བཞག་འདུག་དེ་ཅིག་ཕེབས་སོང། ཨེ། དྭངས་མ་སེན་མོ་དང་ཕྱི་དར་བཞག་བཞག་རེད།

གཙོ་གཙོ་སྒོམ་ཡ་བདེ་སྟོང་རེད། དམིགས་པ་བྱ་ཡ་འོད་ཟེར་ལྔ་པོ་དེ་རེད་ཐིག་ལེ་ལྔ་པོ་དེ་རྣམ་སྣང་ལ་སོགས་པ་རིགས་ལྔའི་ཐིག་ལེ་རེད། ཨ་དེ་བསྒོམས་ནས་འདི་ནང་བཞིན་སྒོམ་གྱི་ཡིན་ན་བྱང་ཆུབ་སེམས་དང་མི་འབྲལ་བ་བྱས་སྒོམ་གྱི་ཡིན་ན་ཡོང་གི་ཡོད་རེད། ཨ་ནི་མི་གཤགས་དུས་ཕུང་པོ་མེད་པ་བྱས་ནས་སྐྲ་སེན་མོ་བཞག་གི་མ་རེད་དེ་ཕུང་པོ། འཇའ་འོད་དུ་གྲོལ་བ་འཇའ་འོད་ལ་འདི་འཇའ་ལུས་དུ་གྲོལ་ཟེར་དུས། ཨ་ནི་དཔེ་གཙོ་བོ་གཙོ་བོ་བས་འདི་ཡིན་པ་འདྲ་བླ་མ་ལ་དད་པ་དགོས་ཀྱི་ཡོད་འདྲ་འདུག་མོད། ཁ་ཤས་ནི་སྐལ་ལྡན་གྱི་གདུལ་བྱ་དུ་སྲིད་དཔེ་ལས་སླ་པོ་ཞེ་པོ་ཡོད་རེད། འབྲུག་པ་ཀུན་ལེགས། ལྷོ་ཁ་ལ་མི་རྒན་གཅིག་གིས། ཆོས་ཞུ་གར་ཕྱིན། ད་ང་ལ་དཔེ་ཁུར་བོ་མེད། ནང་ལ་ནི་མག་པ་ལེན་བཞག་ཡོད་བུ་མོ་ལ་ནི་མག་པ་བཀུག་བཞག་ཡོད། ད་ལས་ཀ་གང་ག་ཁོང་ཚོར་བཀལ་བཞག་ཡོད་ད་ང་ནང་གི་སེམས་ཁྲལ་ནི་མེད་ལས་ཀ་ཁུར་ནི་བྱེད་མི་དགོས།

ད་ཁྱོད་ང་ག་དུས་ཡོད་བསམ་བློ་འཁོར་སོང་ཚེ་ཁྲི་ལ་ཁ་འདོན་དགོས་རེད་ཨ། སྐད་ཆེན་པོ་ཅིག་འདོན་ཤོག་ཨ་གསུངས་ལགས་སོ་གུས་དེ་འདོན་ཆོག་ཞུས་མང་གཅིག་ནང་ལ་སླེབས་འགྲོ། ནང་ལ་སླེབས་ནས་ནི་ཁ་ལག་བཅད་དེ་མི་ཤེས་ཁུངས་མོ་རྩོད་ཅིག་བྱུང་བ་འདྲ་ཁོ་ཚོས་མགོ་འཚོས་ཚོས་མ་བླུགས། ངས་བག་ཡས་རེ་ཅིག་ཟ། ནང་མི་གང་ག་ཡར་འཛོམས། དེ་དུས་བུ་མོ་དེ་གིས་ད་རིང་པཱ་ལགས་པཱ་ལགས་རང་བླ་མ་མཇལ་འགྲོ་རྒྱུ།

པ་བ་གཏམ་འཚོལ་བར་འགྲོ་སོང། ཨ་མ་ག་པར་ཕྱིན་ཟེར། ཨ་མ་མིག་འཚོལ་བར་འགྲོ་སོང། ཨ་ཡ་ངང་ལ་འགྲོ། པ་བ་ཕ་མ་གཉིས་ད་འདི་སླེབས་ཡོང། ཨ་མ་སྣུམ་ཅིག་ཁྱེར་ཡོང་བ་རེད། པ་བས་ཆང་ཅིག་ཁྱེར་ཡོང་བ་རེད། སྣུམ་ཁྱེར་ཡོང་དགོས་ན་ཞུ་མར་སྤར་ཡ་རེད་མིག་འཚོལ་འགྲོ་མཁན་དེ་རེད། སྣུམ་ཞུ་མར་མེད་ན་མིག་ཡོད་མ་རེད་པ། ནག་པོ་རེད་པ།

ཨ་འཁྱག་སླེབས་ཡོང། མགོ་ནག་གཅིག་དེ་བ་ཉལ་བསྡད་དུས་སྦྲུལ་སླེབས་ཡོང། སྦྲུལ་ཆེན་པོ་ཞེ་པོ་དེ་འདྲ་ཡོད་རེད་བ། དཔེ་ས་འགུལ་ཐུབ་མེད་གི་གཟུགས་འདྲ་ཞིག་ཞེ་རེ་སེར་སྦྲུལ་འདྲ་ཆེན་པོ་འདྲ་མི་སླེབས་འོང་དུས་རྒྱ་གར་དེ་གི་སྦྲུལ་ཧ་གོ། ཞེད་ཡ་འདི་ཡ་མེད། ཁོས་བུ་བུ་དེ་ཚོའི་སྐོར་ཁོ་རང་མགོ་ལ་བཙུགས་ནས་ཁོ་རང་ཉལ་བཙུགས། བུ་བུ་དེ་ཚོས་ཁོ་རང་མགོ་ལ་བཙུགས་ཉལ་བསྡད་པ་རེད།

བྱང་སེམས་བདེ་བ་སྒྲུབ་པ་དེ་བྱེད། སྟོང་པ་སྒྲུབ་པ་ལ་བརྟེན་ནས་དེ་ལས་དེ་ཡང་དེ་ལས་དེ་ལ་འོད་ཟེར་རྣམ་པ་ལྔ་འཕྲོས་ལུས་ཀྱི་ནང་ལ་པདྨ་ཁ། རྩ་གང་ག་ལ་འོད་ཟེར་བསྐྱེད། ལུས་ཀྱི་ཤ་ཡང་འོད་ཟེར་རུས་པ་དང་བཅས་པ་ལུས་ཚང་མ་འོད་ཀྱི་ངོ་བོ། འོད་ཟེར་ལྔ་ཡི་ངོ་བོ། ཡང་ན་སྨན་ཁང་དང། ཕྱི་ཡི་ཁང་པ་དང་རི་ར་བ་ཁང་ཁྱིམ་དང་ཡུལ་ལྗོངས་དང།

རོ་འཁྱེར་མཁན་དེ་གིས་ཉི་མ་ཐང་མཁན་པོ་ལ་བཤད་བྱས་པ་རེད། ཉི་མ་ཐང་དགོན་པ་དེ་ལྷ་སའི་གཤམ་དེ་རུ་ཆུ་ཕ་རི་དེ་རུ་ཉི་མ་ཐང་ཟེར་ཡོང་བ་དེ་གསང་ཕུ་གི་གཤམ་དེ་རུ་འདི་ལ་ཡོད་པ་རེད། ཉི་མ་ཐང་མཁན་པོ་ལ་བཤད་དེ་བཤད་མཁན་ཁོའི་འདིར་ཡོང་བའི་འཁྱེར་མཁན་དེ་ཡང་དེ་འདྲའི་དེ་རེད་བྱས་འོང་དུས་ཨ་ནི་གཅིག་བཤད་གཉིས་བཤད་བྱས་ནས་ཡང་མཐིལ་ལུག་པ་རེད། དེ་འདྲའི་གི་བའི།

ད་ཕྱིས་སུ་མ་འོངས་པ་ན་ལ་བའི་ཆོས་ཀྱི་ཐོག་ལ་བའི་བཟོ་བོ་ཡོང་ཡག་དང་ཆོས་བརྫུས་མ་ཡོང་ཡག་དང་ཆོས་ལུགས་ཆོས་ལུགས་མ་དག་པ་དེ་འདྲ་སྲིད་ལས་ཡོང་ཡག་དང་གང་ག་ལོ་ལུང་བསྟན་ཆོས་རྒྱལ་སྲོང་བཙན་གྱི་མ་ཎི་བཀའ་འབུམ་ནང་གི་མ་ཎི་བཀའ་འབུམ་ལེ་ཚན་མང་པོ་ཡོད་ས་ནི་རྒྱལ་པོ་བཀའ་འབུམ་ནང་ལ་ཡོད་རེད་རྒྱལ་པོ་བཀའ་ཆེམས་ནང་ལ་རྒྱལ་པོ་བཀའ་ཆེམས་ནང་ལ་མ་འོངས་པ་ན་བའི་གོ་ལོག་གོ་ལོག་དང་འགྲོ་ལུགས་བཅོས་སོང་ད་ཕལ་ཆེར་ང་ཚོའི་ཡ་ག་ཟན་ག་ལས་སྡུག་པ་ཅི་ཡིན་འགྲོ་མ་གཏོགས་ཕལ་ཆེར་ད་བསྟན་པ་ནུབ་པའི།

སྲིད་སྟེགས་ཀྱི་སྐད་སྦྲང་བུ་སྐད་བརྗོད་ནི་ཁྱོད་ང་གློད་པ་ཡག་པོ་བྱུང་ངས་ཁྱོད་རང་ལ་བསྟན་པར་ཐན་ཕན་ཐོགས་ཞེས་འགྲོ་བ་རེད་དེ་གཟུགས་པོ་ཁྱོད་འགའ་རེད་ཟེར། འོ་དེ་འདྲ་རེད་བུ་བཤད་སྤྲུལ་གྱིས་ཡང་འདྲ་ཆ་ལེ་གཅིག་བཤད་གི་ཡོད་རེད་དེ་དེ་ག་རེ་བྱས་ནས་མ་བྱས་ན་ཁྱོད་ཀྱིས་ཁྱོད་ལ་འདྲེ་ཞིག་བརྗོད་ཡོད་མ་རེད། ཡོད་མ་རེད་བ་དབུ་ཅན་ཞིག་བརྗོད་ཡོད་མ་རེད་ད་ག་ཟེ་བྱས་བ་རེད་ཉི་མ།